ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཀྲུ་ལི་ཡ་ཡི་ཆབ་སྲིད་ཚོགས་པ་ཁག་གིས་ཨོ་སི་ཀྲུ་ལི་ཡ་ཡི་བྱང་ཁུལ་མངའ་སྡེའི་ནང་འོས་བསྡུ་དྲིལ་བསྒྲགས་དང། ལས་འགུལ་སྤེལ་ནས་མངའ་སྡེ་དེའི་ནང། ལས་ཀ་ཡི་གོ་སྐབས་མང་དུ་བསྐྲུན་ནས། གཞོན་སྐྱེས་ཕྲན་གྱི་ནག་ཉེས་གསོག་མཁན་ཉུང་དུ་གཏོང་རྒྱུ་དང། གདོད་མ་ཡི་མི་རིགས་རྣམས་ཀྱི་འཕྲོད་བསྟེན་ཞབས་ཞུ་ཡར་རྒྱས་གཏོང་རྒྱུ་ཡིན་སྐོར་སོགས་ཁས་ལེན་བྱེད་ཀྱི་ཡོད་འདུག་ཆབ་སྲིད་ཚོགས་པ་ཁག་གིས་ཨོ་སི་ཁྲུ་ལི་ཡ་ཡི་གདོད་མ་ཡི་མི་རིགས་ཀྱི་སྤྱི་ཚོགས་ལྟེ་གནས་དང། ལོ་རྒྱུས་རང་བཞིན་ལྡན་པའི་ས་གནས། ལིན་གྷ་རིའི་ཁུལ་ནས་འོས་ཤོག་ཐོབ་རྒྱུའི་རེ་བ་ཆེན་པོ་རྒྱག་གི་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་སྲིད་བློན་སི་ཀོ་ཏི་མོ་རིན་སི་མཆོག་ཉེ་ཆར་སིད་ནིའི་ནང་ཡེ་ཤུ་སྐྱར་གསོ་ཡི་དུས་ཆེན་ཨིས་ཏྲ་ལ་མཉམ་ཞུགས་བྱས་རྗེས་ཨོས་ཏྲེ་ལི་ཡའི་བྱང་ཁུལ་མངའ་སྡེའི་ནང་འོས་བསྡུའི་ལས་འགུལ་སྤེལ་བཞིན་ཡོད་འདུག་ཨོས་ཏྲེ་ལི་ཡའི་སྲིད་བློན Scott Morris མཆོག་གིས་བྱང་ཁུལ་མངའ་སྡེའི་ནང་འོས་ཤོག་དྲིལ་བསྒྲགས་སྐབས། ཁོང་གིས་ས་གནས་དེར་ལས་ཀ་ཡི་གོ་སྐབས་མང་དུ་བསྐྲུན་རྒྱུ་དང། ཕྲན་གྱི་ནག་ཉེས་གསོག་མཁན་ཉུང་དུ་གཏོང་ཐབས། གཞན་ཡང་སེམས་ཁམས་འཕྲོད་བསྟེན་བཅས་ཀྱི་ཆེད་དུ། མ་དངུལ་ཨོ་སྒོར་ས་ཡ་བཅུ་བཞི་ཙམ་གཏང་རྒྱུ་ཡིན་སྐོར་དང། Scott Morris མཆོག་ནི Liberal གུ་ཡངས་ཆབ་སྲིད་ཚོགས་པ་ནས་ཡིན་ཞིང། ད་ལྟའི་ཆར་བྱང་ཁུལ་མངའ་སྡེ་ཡི་ནང་འོས་བསྡུ་བྱེད་ས་གནས་གལ་ཆེན་ཆགས་ཡོད་པའི་ལིན་གྷ་རི་དེའི་ཁུལ་གྱི་གྲོས་ཚོགས་འཐུས་མི་ངལ་རྩོལ་ཚོགས་པ Labor གྱི་གྲོས་ཚོགས་འཐུས་མི Warren Snowdon ལ་ཆགས་བསྡད་ཡོད་པ་རེད། སྲིད་བློན Scott Morris མཆོག་ལ་ས་གནས་ཀྱི་གནས་སྟངས་དེ་སྔོན་ནས་ཤེས་རྟོགས་མེད་པའི་སྐྱོན་བརྗོད་བྱུང་རྗེས། ཁོང་གིས་མ་འོངས་པར་ས་གནས་དེའི་ཡར་རྒྱས་གཏོང་ཕྱོགས་ཐད།

ཡང་ཨོ་སི་ཀྲུ་ལི་ཡ་ཡི་ངལ་རྩོལ་ཚོགས་པ་ཡི་ངོས་ནས་གཞུང་འཛིན་བྱ་ཚེ། ས་གནས་དེའི་གདོད་མ་ཡི་མི་རིགས་ཀྱི་འཕྲོད་བསྟེན་ཆེད་ལས་ཀ་བྱེད་མཁན་ལས་བྱེད་ལྔ་བརྒྱ་ཙམ་སྤར་རྒྱུ་ཡིན་སྐོར་དང། གཞན་ཡང་ཁྲག་གཙང་བཟོ་དང། སྙིང་ནད་སྨན་བཅོས་སོགས་ཀྱི་ཐད་ལས་དོན་སྤེལ་རྒྱུ་ཡིན་སྐོར་ཁས་ལེན་བྱེད་ཀྱི་ཡོད་འདུག་ཁོང་ཚོས་མཁལ་མའི་ན་ཚ་ཡི་སྨན་བཅོས་དང་ཁྲག་གཙང་བཟོ་ཆེད་སྨན་བཅོས་ཁང་སུམ་ཅུ་ཙམ་གསར་པ་སྒོ་ཕྱེ་རྒྱུ་དང། ད་དུང་སྙིང་གི་ན་ཚ་སྨན་བཅོས་དང་སྔོན་འགོག་སོགས་ཀྱི་ཆེད་དབུས་གཞུང་གི་འགྲོ་གྲོན་ལྡབ་ཀྱིས་སྤར་རྒྱུ་ཡིན་སྐོར་སོགས་བརྗོད་འདུག།

སྙིང་གི་ན་ཚ་ཡིས་རྐྱེན་པས་འདི་གྲུས་སུ་འགྲོ་མཁན་མང་པོ་ཆགས་ཀྱི་ཡོད་པ་དང། ད་དུང་མཁལ་མའི་ནད་ཀྱིས་རྐྱེན་པས། འདས་གྲོངས་སུ་འགྲོ་མཁན་ལྡབ་བཞི་ཙམ་ཆགས་ཀྱི་འདུག་མ་ཚད་གཞོན་སྐྱེས་ནང་རང་སྲོག་གཅོད་མཁན་གྱི་གྲངས་འབོར་གཞན་དང་བསྡུར་ན་ལྡབ་བཞི་ཙམ་ཆགས་འདུག་ས་ཆ་འདི་ལ་ལུང་པ་འདི་ཡི་མི་རིགས་དང་པོ་དང། མཚོ་རྒྱལ་དང་པོ་དེ་ནི་སྲིད་བློན་ཞིག་དགོས་ཀྱི་འདུག་དེ་ཡིས་ཨོ་སི་ཁྲུ་ལི་ཡ་ཡི་མི་ཚང་མ་ཡི་ཆེད་དུ་ཁས་ལེན་དང། ལས་དོན་སྒྲུབ་ངེས་རེད་ཅེས་གསུངས་འདུག

རྒས་ཡོལ་དུ་ཕེབས་མཁན་ད་དུང་ཚོང་ལས་ཆུང་ཁག་བཅས་ཀྱིས་སྒོར་མོ་མང་བ་སོགས་ཐོབ་རྒྱུ་ཡི་ཕན་ཐོགས་ཡོད་སྐོར་བརྗོད་འདུག་ངལ་རྩོལ་ཚོགས་པ་ཡི་གྲོས་ཚོགས་འཐུས་མི Jim Chalmers ལགས་ཀྱིས ABC གསར་ཁང་ལ་ཕྱི་རྒྱལ་གྱི་རོགས་དངུལ་བཀག་སྡོམ་དང་གོ་ལ་ཡི་ཚ་དྲོད་ཀྱི་ཉེན་ཚབས་དེ་བཞིན་ཉེ་ཆར་སོ་ལོ་མོན་གླིང་ཕྲན་དང་རྒྱ་ནག་བར་གྱི་བདེ་འཇགས་ཀྱི་གྲོས་མཐུན་དེའི་ཐོག་ལ

རྙོག་ཡུལ་དེར་དོ་སྣང་བྱེད་དགོས་ཀྱི་ཡོད་སྐོར་བརྗོད་འདུག་ཁོང་གིས་འདས་པའི་ལོ་ངོ་ཉི་ཤུའི་ནང་ཝི་ཁྲོ་རེ་ཡ་ཡི་གྲོས་ཚོགས་ནང་ཕ་མ་དང་དགེ་རྒན་སུ་ཞིག་གིས་ཀྱང་མཚན་བསྒྱུར་ཕྲུ་གུ་རྣམས་རྩེད་རིགས་རུ་ཁག་ཁག་གི་ནང་རྙོག་ཡུལ་དེ་གླེང་སློང་བྱེད་མཁན་སུ་ཡང་མི་འདུག་ཅེས་གསུངས་འདུག། Trans kids are fifteen times more likely to self harm

ཡང་སྡོད་གནས་ཀྱི་མིང་གསང་བ་བྱས་པའི Katherine Deves ལགས་ཀྱིས་ཁོ་མོ་དེ་སྔོན་བྱེད་རྩལ་འགྲན་བསྡུར་གྱི་རྩེད་རིགས་ཞིག་གི་སྐོར་རྩོད་རྙོག་ལས་ཁོ་མོ་ལ་གསོད་རྒྱུ་ཡི་ཉེན་བརྡ་ཡང་འབྱོར་ཡོད་སྐོར SBS གསར་ཁང་ལ་འགྲེལ་བརྗོད་གནང་ཡོད་པ་དང་གནས་ཚུལ་དེའི་རྐྱེན་པས་ཁོ་མོ་ཡི་ནང་མི་རྣམས་བདེ་འཇགས་ཀྱི་ཉེན་ཁ་ལ་ཞེད་ནས་སིད་ནི་ནས་ཐོན་འགྲོ་དགོས་བྱུང་ཡོད་སྐོར་བརྗོད་འདུག་ཀྱང Deves ལགས་ཀྱིས་མི་མང་གིས་ཁོང་ལ་ཡ་ལན་སློག་པའི་གནས་སྟངས་དེས་རྩོད་པ་བརྒྱབ་པ་ནས་ཕན་ཐོགས་ཡོད་པའི་བགྲོ་གླེང་བྱེད་ཀྱི་མེད་པ་ངོས་འཛིན་བྱུང་ཡོད་སྐོར་བརྗོད་འདུག། འོན་ཀྱང་ཁོ་མོ་ལ་ཐོབ་ཐང་ཡོད་པའི་ལྟ་ཚུལ་དེ་འགྲེལ་བརྗོད་བྱ་རྒྱུར། ཚོགས་སྡེ་འདྲ་མིན་ནས་རོགས་རམ་དང་རྒྱབ་ཤུགས་གནང་གི་ཡོད་སྐོར་ཡང་བརྗོད་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།